མིའི་ཀླད་པ་ལ་དམིགས་བཀར་བྱས་ཏེ་རིགས་རྒྱུན་གསོ་བྱའམ Gene Therapy ཐོག་ནས་བཅོས་ཐབས་བྱེད་བཞིན་པའི་ཐབས་ལམ་ཞིག་ལ་ལམ་ལྷོང་ཆེན་པོ་བྱུང་ཡོད་པའི་གནས་ཚུལ་ཐོན་འདུག་དཔེར་ན་བུ་མོ་ལོ་ཆུང Rylae Ann ལོ་གཅིག་ཙམ་ཡིན་པའི་སྐབས་སུ་ཕྲུ་གུ་གཞན་ལྟར་ཁོང་གིས་གོག་པོ་རྒྱག་ཐུབ་ཀྱི་མེད་པ་མ་ཟད་ཐོད་པ་བཀྱག་མི་ཐུབ་པའི་དཀའ་ངལ་བྱུང་ཡོད་ཅིང། དེ་ནས་ཟླ་ཤས་སོང་བའི་རྗེས་སུ་ཁོང་གི་སྨན་པས་ཁོང་གི་ཀླད་པ་ལ་རིགས་རྒྱུན་གསོ་བྱའམ Gene Therapy གྱི་བཅོས་ཐབས་ཐོན་གསར་ཞིག་བྱས་པར་སོང། ད་ཆ་ལོ་ན་བཞི་ཡིན་པའི་བུ་མོ་ལོ་ཆུང་དེས་རྒྱུག་ཤར་གློད་ཐུབ་པ་དང་ཆུ་རྐྱལ་ཐུབ་པ། དེ་ག་ནང་བཞིན་དེབ་ཀློག་ཐུབ་པ་དང་རྟ་ཞོན་ཐུབ་པ་སོགས་ཕྲུ་གུ་བྱིངས་ཀྱིས་བྱེད་འདོད་པའི་བྱེད་ལས་མང་པོ་ཞིག་གཉེར་ཐུབ་ཀྱི་ཡོད་པ་རེད། ཁོང་ནི་སྨན་བཅོས་ཐབས་ལམ་ཆེས་ཐོན་གསར་དེ་ཐོབ་མཁན་གྱི་ནད་པ་ཐོག་མ་དེ་ཡིན་པ་དང། སྨན་བཅོས་ཐབས་ལམ་འདིའི་ཐོག་ནས་འབྱུང་འགྱུར་མིའི་ཀླད་པའི་ནད་གཞི་མང་པོ་ཞིག་བཅོས་ཐབས་ཡོང་སྲིད་པ་སྨན་བཅོས་མི་སྣ་དང་ཚན་རིག་པ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། བུ་མོ་ལོ་ཆུང་རཱི་ལི་ལ་སྨན་བཅོས་ཐོབ་པ་དེ་ནི་ཡུ་རོབ་དང་དབྱིན་ཡུལ་ནང་སྨན་བཅོས་ཐབས་ལམ་འདིར་གཞུང་གི་ཆོག་མཆན་ཐོབ་པ་ཐེངས་དང་པོ་དེ་ཡང་ཡིན་པ་དང་ཨ་མེ་རི་ཀའི་ནེའུ་ཇར་སི་ནང་གི་སྨན་སྦྱོར་བསྟི་གནས་ཁང་པི་ཏི་སི་ཐེ་རོ་པི་ཀྲུག་གིས་བཤད་དོན་ལ་རིང་མིན་ཨ་མེ་རི་ཀའི་ནང་ལ་ཡང་སྨན་བཅོས་དེ་བེད་སྤྱོད་ཆོག་པའི་ཆོག་མཆན་ཞུ་གི་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། ཨ་མེ་རི་ཀའི་རྒྱལ་ནང་འཕྲོད་བསྟེན་ལས་ཁང་གིས་བཤད་དོན་བྱས་ན། ད་ལྟའི་ཆར་ཨ་རིའི་ནང་ལ་རིགས་རྒྱུན་གསོ་བྱའི་ཐོག་ནས་ཀླད་པའི་ནད་གཞིའི་རིགས་མ་འདྲ་བ་མང་པོ་ཞིག་བཅོས་ཐབས་བྱ་རྒྱུའི་ཞིབ་འཇུག་ལས་གཞི་མ་འདྲ་བ་ཁྱོན་སུམ་ཅུ་ཙམ་འགྲོ་བཞིན་ཡོད་པ་དང། དེ་ག་ནང་བཞིན་ཀླད་པའི་ནད་གཞི་དཔེར་ན་ཨལ་ཙཱེ་མ་དང་པཱ་ཀིན་སཱན་དེ་ག་ནང་བཞིན་ཧན་ཏིང་ཀྲོན་སོགས་ཀླད་པའི་ནུས་སྟོབས་ཉམས་རྒུད་འགྲོ་བཞིན་ནད་གཞི་མང་པོར་བཅོས་ཐབས་བྱ་རྒྱུའི་ཞིབ་འཇུག་ལས་གཞི་མང་པོ་ཞིག་ཀྱང་འགྲོ་གི་ཡོད་པ་རེད། རིགས་རྒྱུན་གསོ་བྱའི་ཐོག་ནས་སྨན་བཅོས་བྱེད་རྒྱུའི་ཐབས་ལམ་ལ་དཀའ་ཚེགས་མང་པོ་ཞིག་འཕྲད་ཉེན་ཡོད་པར་ལྟོས་མེད་ཐབས་ལམ་འདིའི་ཐོག་ནས་ད་ཕན་བཅོས་ཐབས་བྱ་མ་ཐུབ་པའི་ནད་གཞི་མང་པོ་བཅོས་ཐུབ་རྒྱུའི་ཁུངས་སྐྱེལ་དཔང་རྟགས་ཡང་མང་པོ་ཞིག་མངོན་གྱི་ཡོད་པ་ཚན་རིག་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཚན་རིག་པ་ཚོས་མུ་མཐུད་བཤད་དོན་ལ་བཅོས་ཐབས་འདིའི་ཐོག་ནས་ཀླད་པའི་ནད་གཞི་ཧ་ཅང་མགོ་རྙོག་ཆེ་བ་མང་པོ་བཅོས་ཐབས་ཐུབ་སྲིད་པའི་རེ་བ་ཆེན་པོ་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཀླད་པའི་གཤག་བཅོས་སྨན་པ་བན་ཝིས་ཀྱིས་བཤད་དོན་ལ། མ་འོངས་པར་བཅོས་ཐབས་འདིའི་ཐོག་ལ་གནས་ཚུལ་བཟང་བ་མང་པོ་ཞིག་མུ་མཐུད་ནས་ཡོང་སྲིད་པ་རེད། ད་ཕན་བྱུང་མྱོང་མེད་པའི་མཇུག་འབྲས་ཆེ་བའི་གྲུབ་འབྲས་དེ་འདྲ་ཡང་ཡོང་སྲིད་པ་རེད་ཅེས་འགྲེལ་བརྗོད་བྱས་འདུག་ཡང་བཅོས་ཐབས་དེ་རིགས་མི་མང་ཁྲོད་ལ་ཡོངས་གྲགས་ཐོག་ནས་བེད་སྤྱོད་མ་བཏང་བའི་གོང་ལ་དཀའ་ཚེགས་ཁ་ཤས་ལ་གདོང་ལེན་བྱ་དགོས་པ་ཡོང་སྲིད་པ་ཚན་རིག་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། དཔེར་ན་བཅོས་ཐབས་དེ་ག་དུས་བྱ་མིན་གྱི་དུས་ཚོད་དེ་གལ་ཆེན་པོ་ཆགས་ཀྱི་ཡོད་པ་དང། གལ་ཏེ་ཀླད་པའི་ནད་གཞི་འདི་རིགས་ཡོད་མཁན་ཚོར་གང་སྔ་སྔ་བཅོས་ཐབས་འདི་རིགས་བྱེད་ཐུབ་པ་ཡིན་ན་དགེ་མཚན་ཆེ་བ་ཡོད་པ་དང། ནད་གཞི་འདི་རིགས་ལ་དུས་ཐོག་བཅོས་ཐབས་མ་ཐུབ་པ་ཡིན་ན། ནད་གཞི་འདི་རིགས་ཀྱིས་ལུས་ཁམས་ཉིད་ལ་གནོད་སྐྱོན་གཞན་མང་པོ་བཟོ་སྲིད་པའི་ཉེན་ཚབས་ཡོད་པ་ཡང་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ག་ནང་བཞིན་ཨལ་ཙཱི་མ་འདྲ་བའི་ཀླད་པའི་ནུས་པ་ཉམས་རྒུད་འགྲོ་བའི་ནད་གཞི་འདི་རིགས་རིགས་རྒྱུན་གསོ་བྱ་སོགས་ནས་བཅོས་ཐབས་ཐུབ་རྒྱུ་ཁག་པོ་ཡིན་པ་མང་པོ་ཞིག་གིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། འདིའི་རྒྱུ་མཚན་ནི་ཨལ་ཙཱ་མ་ལྟ་བུའི་ནད་གཞི་དེ་ཀླད་པའི་ནད་གཞི་ཧ་ཅང་མགོ་རྙོག་ཆེ་བ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཚན་རིག་པ་མོ་རིས་ཀྱིས་གསུངས་དོན་ལ། གལ་ཏེ་ཀླད་པའི་རིགས་རྒྱུན་ནམ Gene གཅིག་ལ་དམིགས་བཀར་བྱས་ཏེ་བཅོས་ཐབས་བྱས་པ་ཡིན་ན། ང་ཚོས་དམིགས་བཀར་བྱེད་སའི་རིགས་རྒྱུན་དེ་ག་རེ་ཡིན་པ་ཤེས་ཀྱི་ཡོད་རེད་ཅེས་འགྲེལ་བརྗོད་བྱས་འདུག་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་གི་རཱ་ཨེན་སེ་ལ་པོ་ལི་ཊེག་ནིག་གཙུག་ལག་སློབ་ཁང་གི་ཚན་རིག་པ་རཱ་ཨེན་གྷིལ་བོར་གྱིས་གསུངས་དོན་ལ། སྐབས་རེར་རིགས་རྒྱུན་ས་བོན་རང་ལ་ནད་དུག་ཡོད་པ་དེ་འདྲ་ཡང་ཡོང་སྲིད་པ་རེད། དེ་ལྟར་བྱུང་བ་ཡིན་ན་ནད་གཞི་བཅོས་ཐབས་ལ་ཕན་ལས་གནོད་ཆེ་བ་འབྱུང་སྲིད་པ་རེད་ཅེས་དང། ཡང་ཉམས་ཞིབ་པ་གཞན་ཁག་ཅིག་གིས RNA ཀྱི་ཐབས་ལམ་ཐོག་ནས་ནད་གཞི་འདི་རིགས་བཅོས་ཐབས་ཡོང་མིན་ཐད་ལ་ཞིབ་འཇུག་བྱེད་ཀྱི་ཡོད་པ་རེད། ཏོག་དབྱིབས་ནད་ཡམས་ཀྱི་འགོག་ཁབ་མང་པོ་ཞིག RNA བརྒྱུད་ནས་མི་མང་ལ་མཁོ་སྤྲོད་ཐུབ་པ་ལྟར་བྱེད་ཐུབ་མིན་ཐད་ལ་ཞིབ་འཇུག་པ་ཚོས་ཉམས་ཞིབ་བྱེད་ཀྱི་ཡོད་པ་རེད། དེ་ག་ནང་བཞིན་ཀླད་པའི་ནད་གཞི་བཅོས་ཐབས་ལ་དམིགས་ཏེ་ཀླད་པར་གཤགས་བཅོས་གང་ཡང་བྱེད་མི་དགོས་པར་རིགས་རྒྱུན་གསོ་དཔྱད་ཐོག་ནས་བཅོས་ཐབས་ཐུབ་མིན་ཐད་ལ་ཚན་རིག་པ་ཚོས་ཞིབ་འཇུག་བྱེད་ཀྱི་ཡོད་པ་དང་གཤགས་བཅོས་མ་བྱས་པར་ཀླད་པའི་ནད་གཞི་བཅོས་ཐབས་ལ་ཡང་དཀའ་ཚེགས་མང་པོ་ཞིག་འཕྲད་ཀྱི་ཡོད་པ་རེད། ཡང་ཁ་ཡོད་ལག་ཡོད་ཀྱི་དཀའ་ངལ་ཆེ་ཤོས་གཅིག་ནི་སྨན་བཅོས་འདི་རིན་གོང་ཧ་ཅང་ཆེན་པོ་ཆགས་ཀྱི་ཡོད་པ་རེད། སྨན་བཅོས་དེ་རིགས་ཀྱི་རིན་གོང་མང་ཆེ་བ་གཞུང་དང་སྨན་བཅོས་ལྟ་སྐྱོང་ལས་ཁང་ཁག་གིས་བཏང་གི་ཡོད་དུས་སྨན་བཅོས་ཐུན་གཅིག་ལ་ཨ་སྒོར་ས་ཡ་མང་པོ་འགྲོ་སྲིད་པའི་གནས་སྟངས་ཆགས་ཀྱི་ཡོད་པ་རེད། དཔེར་ན་ཡུ་རོབ་ནང་ལ་ཡིན་པ་ཡིན་ན་ཨུབ་ས་ཛཱ་ཞེས་པའི་རིགས་རྒྱུན་གསོ་དཔྱད་ཀྱི་སྨན་བཅོས་ཐུན་གཅིག་ལ་ཨ་སྒོར་ས་ཡ་གཉིས་ཙམ་བཏང་དགོས་ཀྱི་ཡོད་པ་རེད། འོན་ཏེ་སྨན་བཅོས་བསྟི་གནས་ཁང་ཚོས་བཤད་དོན་ལ་སྨན་བཅོས་དེ་རིགས་དགོས་གལ་ཡོད་མཁན་ཚོར་སྨན་བཅོས་ཐོབ་ཐབས་བྱ་རྒྱུའི་ཆོད་སེམས་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། སྨན་བཅོས་དེ་རིགས་རྒྱ་ཁྱབ་ཐོག་ནས་མི་མང་ལ་མཁོ་སྤྲོད་ཐུབ་རྒྱུར་དཀའ་ངལ་མང་ཆེ་བར་གདོང་ལེན་ཐུབ་རྒྱུའི་གདེང་ཚོད་ཡོད་པ་ཚན་རིག་པ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཚན་རིག་པ་གིལ་བྷར་གྱིས་མུ་མཐུད་གསུངས་དོན་ལ་རིགས་རྒྱུན་གསོ་དཔྱད་ཀྱི་སྨན་བཅོས་ཐབས་ལམ་ཐོག་ནས་ཀླད་པ་དང་འབྲེལ་བའི་ནད་གཞི་མང་པོ་ལ་ཕན་ཐོགས་ངེས་ཅན་བསྒྲུབ་ཐུབ་རྒྱུའི་རེ་བ་ཡོད་པ་དང་མ་འོངས་པར་བཅོས་ཐབས་དེ་རིགས་ཐོག་ལ་གསར་གཏོད་རང་བཞིན་གྱི་ཐབས་ལམ་གསར་པ་ཡང་མང་པོ་ཡོང་སྲིད་པ་རེད་ཅེས་འགྲེལ་བརྗོད་བྱས་འདུག། དེའི་བར་ན་བུ་མོ་ལོ་ཆུང་རཱི་ལི་ཨན་དང་རི་ཡན་གཉིས་ལ་སྨན་བཅོས་དེ་ཐོབ་སོན་བྱུང་སྟེ་ཕན་ཐོགས་ཧ་ཅང་ཆེན་པོ་བྱུང་ཡོད་པར་སོང། མ་འོངས་པར་ནད་གཞི་འདི་རིགས་ཡོད་མཁན་མི་མང་གང་མང་ལ་སྨན་བཅོས་འདི་རིགས་ཐོབ་སྟེ་ཁོང་གཉིས་ཀྱི་མི་ཚེ་ལ་བཟང་ཕྱོགས་ཀྱི་འགྱུར་ལྡོག་ཧ་ཅང་ཆེན་པོ་བྱུང་བ་དེ་གཞན་ལ་ཡང་ཐོབ་རྒྱུའི་རེ་བ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། སྨན་བཅོས་འདི་རིགས་ཐོག་ནས་བུ་མོ་ལོ་ཆུང་གཉིས་ཀྱི་གནས་སྟངས་ལ་མུ་མཐུད་ནས་ཡར་རྒྱས་ཆེན་པོ་འགྲོ་གི་ཡོད་པ་རེད།